འོ་དེ་ཚོ་དེ་ཚོ་ལ་མར་བསྡུ་ཡོང་དུས་ཤར་སྒོམ་བྱས་ཟེར་ཤར་སྒོམ་བྱས་ཟེར་དེའི་ཁ་ཐུག་ལ་ཚིག་གོ་བསམ་བློ་བཏང་ད་དེ་འདྲ་ཞིག་ཡིན་ཟེར་རོབ་ཙམ་རོབ་ཙམ་རོབ་ཙམ་བྱས་ན་འགྲོ་ཡ་དེ་ཡིན་པ་འདྲ། ཤར་སྒོམ་བྱས་ཟེར་དེ་ཡིན་པ་འདྲ་འདུག་ཨ་ལི། ལམ་སང་རང་ད་ཤར་སྒོམ་ཡོང་གི་མ་རེད་ཨ་ལི་ངེད་ལ། གཞི་ནས་ལམ་རིམ་གོ་ལ་སློབ་སྦྱོང་ཏོག་ཙམ་ཞིག་བསམ་བློ་ཞིག་མ་བཏང་ན། ཨ་ལི་ཤར་སྒོམ་ཡོང་ད་གཞི་ནས་ལམ་རིམ་འདུག་ལ། གཞི་ནས་མར་བསམ་བློ་ཞིག་བཏང་ན། ད་ཀོ། འགྲོ་དང་འགྲོ་སའི་ལམ་ཁ་གོ་ད་དེ་འདི་འདྲ་ཡིན་དེ་འདྲ་ཡིན་བསམ་ཡོང་དུས་ས་གཞི་ནས་ཚུར་དེ་ཤིང་ཕྱུགས་ཐམས་ཅད་ཚུར་ལམ་མ་ལ་ཟེར་དུས་ས་ཤར་སྒོམ་བྱས་ཏེ་གཞི་ནས་ད། ཚིག། དེ་ཏོག་ཙམ་ཅིག་བསམ་བློ་འཁོར་ཐུབ་གི་རེད་བ། དེ་གནས་སྐབས་དུག་གསུམ་བཏོན་ནི་མ་བཏོན་ནི་བཏོན་ནི་མ་གནས། འབད་མེད་ལྷུན་གྱིས་གྲུབ་པའི་བཀྲ་ཤིས་སྩོལ་ཟེར་བསྡད་པས་དེ་ལྟར་གསོལ་བ་བཏབ་པས་ཟེར་ཚོགས་ཞིང་ཚུར་བསྡུས་དེར་བ་སྒོ་དེའི་བར་དུ་བཞག། བཞག་ནི་དེ། དཔེར་ན་སྦྱོར་ཆོས་དེ་ཚོ་ལ་ཚོགས་ཞིང་ཚུར་བསྡུས་བསྡུས་ནི་སོ་སོའི་རྩ་བའི་བླ་མ་དེ་ཚོགས་ཞིང་ཚུར་བསྡུས་ཚོགས་ཞིང་གང་ག་ལོ་རྩ་བའི་སོ་སོའི་རྩ་བའི་བླ་མ་དེ་ལ་ཐིམ་རྩ་བའི་བླ་མ་དེ་ནི་རང་གི་སྤྱི་གཙུག་ལ་གཙུག་བསྒོམས་ནས་ནི་བདག་གང་བྱེད། སྐྱབས་འཇུག་ཞུ་ས་རང་གོ་ཁོ་རང་རང་ལ་ཞུས་བྱས་ནི་མ་བསྒོམ་མཁན་ཡིན་པ་འདྲ། དེ་བྱས་ནི་བདག་གནས་སྐབས་དེ་ལ་དེ་འདྲའི་མོ་འགོག་བྱས་བྱས་ནི་བླ་མ་མཆོད་པ་དེ་ལྟ་བ་བཏོན། དེ་འདོད་ནས་དེ་ནི་གཞི་ནས་དེ་ལྟར་གསོལ་བ་བཏབ་པས་བླ་མ་མཆོག་ཟེར་དེའི་ཚོགས་ཞིང་དེ་མ་བསྡུས་གོང་ན་ད་ག་རང་བཞག་བྱས་ནས་གཞི་ནས་ཨོ་ད་ལམ་རིམ་དུ་ཏོག་ཙམ་བསམ་བློ་བཏང་ཐུབ་པར་བྱས་ན། ད་གཞི་ནས་ད་གར་བྱེད་དགོས་ཟེར་ན། ཁོ་རང་ལམ་རིམ་འགོ་བཙུགས་འགྲོ་དགོས་དེ་གར་ཟེར་ན་བཤེས་གཉེན་བསྟེན་ཚུལ་ནས་འགོ་བཙུགས་འགྲོ་དགོས་རོགས། དེ་རེད་དེ་རེད་ཁོ་གར་ཟེར་ན་གར་ཟེར་ན་བཤེས་གཉེན་བསྟེན་ཚུལ་འགོ་བཙུགས་འགྲོ་རྒྱུ་རེད། དེར་བཤེས་གཉེན་བསྟེན་ཚུལ་དེ་དག་བསྟེན་བསམ་བློ་གཏོང་ས་འོག་འགོ་བོ་དེ་ནས་བཙུགས་པ་རེད། ཡིན་ན་ཡང།

ཟེར་ན་སྒོ་གསུམ་སྟེ། ལུས་ངག་ཡིད་གསུམ་སྟེ་བས་བག་མེད་ཁོ་རང་ལ་བཏང། ཚེ་འདིའི། སྣང་ཤས་ཚེ། སྣང་ཤས་ནི་ཚེ་འདིའི་གཅིག་པུའི། བསམ་བློ་དེར་ཚེ་འདི་གཅིག་པུའི་བསམ་བློའི་དཔེ་སྟེ། ཁོ། གར་སོགས་རེད། བ། སྒོར། གནོད་མ་ཐུབ་པ་བྱེད། སྒོར་གནོད་མ་ཐུབ་བྱེད་གང་བྱེད་ཁོ་ལ། དུས་ཚོད་ར་རྩ་ནས་གཏོང་མ་ཐུབ་པ་བྱེད། དེ་ནི་དེ་འདྲའི་སྤྱི་ངང་ལ་བལྟས་པས་ཁ་ཡང། མིག་ཡང། དེ་འདྲའི་བྱེད་མཁན་ད་མི་ཟིག་སུ་ཟིག་རྒྱབ་བྱེད། ལོ་ཟླ་ག་ཚོད་བབ་འདུག་དཔེ་དེ་དེ་འདྲ་བྱེད། ད་དེ་དཔེ། དེ་ངེད་ཚོས་ནི་འདས་པའི་ལོ་ཁ་ཤས་ཤིག་ངེད་ཚོས་ལ་སོ་སོ་སྔོན་ནས་དྲངས་ནས་ག་འདོད་སྐད་ཅོར་ཅིག་ད་གང་ཐུབ་ཐུབ་ཅིག་འདི་ནི་མི་བསམ་བློ་བཏང་ཡོད་ན་ད་བཟོད་དེ་འདྲ་ང་ད་འདི་ད་འདི་ཁ་ཐབས་འདི་ལི་ད་བསྟན་ཟེར་ཁྲག་ཏུ་ལོས་ཡོང་ཡོང་དོ་ཁོ་པ་རེད་དེ་ད་དེ་འདྲ་པ་འདི་འདྲ་བྱས་ཤག་ད་དེ་སྲིད་ཡང་འདིའི་དོན་དག་ལ་ནི་སོ་སོས་སོ་སོ་བསླུས་ཤག་སོ་སོས་སོ་སོ་ལ་མགོ་སྐོར་བཏང་ཤག་དོན་དག་རྩ་ནས་མིན་པ་སོ་སོས་སོ་སོ་ལ་བལ་དུག་ཟེར་གྱི་དཀའ་ས་སྡུག་ས་ཞིག་ལ་སྦྱར་ཤག་ད་ད་འདི་ཁ་འདབ་འདི་འདྲ་ཞིག་ལ་གྱུར་ཤག་ད་འདི་འདི་འདྲས་བསྡད་ན་ག་དུས་ཡིན་ན་འདི་འདྲས་བསྡད་ན་རྩ་ནས་འགྲིག་ཡས་ཁོ་ན་མི་འདུག་ད་ངས་ན་མ་ན་ཚ་ཚར་བྱེད་བྱེད་མི་འདུག་ད། ཚེ་མཇུག་འདི་ལ། གང་སྡོད་རྒྱུན་རིང་དེ་ལ་པའི། ཞེ་བོ་ཞེ་བོ་དེ་འདྲ་ཡང་མ་བྱུང་ན་ཡང། ད་པའི། སྔ་མ་ནང་བཞིན་བྱེད་དེ་འདྲ་མིན་པ་ཏོག་ཙམ་འགྱུར་བ་ཞིག་བཏང་བྱས། གང་ཐུབ་ཐུབ་ཞིག་དེ་མ་བྱས་པ་ལ་ཐབས་ཤེས་རྩ་བ་ཉིད་ནས་མི་འདུག། བསམ་བློ་ཞིག་ད། འཁོར་བྱུང། ཨ་ནི། མ་མཐའ་ཡིན་པའི་ཨ་ལི། གང་ཐུབ་ཐུབ་ཟེར་ག་རེ་བྱེད་དགོས་རེད་ཟེར་ན། ཐུབ་ཡོད་དགོས་ཆེ་གོ་ལ་ག་རེ་ཟེར་ད་སྡིག་པ་ནི་ཞེ་པོ་ཅིག་བསགས་ཤག་རེད། བྱས་ཙང་ད་སྔ་མའི་སྡིག་པ་བསགས་པ་དེ་ཚོ་ལ། སྡིག་སྦྱོང་རོགས་གང་ཐུབ་ཐུབ་ཅིག་ཅིག་མ་བྱས་པ་ལ་ཐབས་ཤེས་རྩ་བ་ཉིད་ནས་མི་འདུག་ལས་ཀ་བྱེད་ཅིག་དེ་རེད་བྱས། ད་གཅིག་ལ་གར་བྱེད་དགོས་ཟེར་ན་སྐྱེ་བ་ཕྱི་མ་ནང་ལ། ངན་སོང་གི་མ་མཐའ་མ་མཐའ་ཡིན་པས་ངན་སོང་གི་སྐྱེ་སྒོ་ཆོད་པ་ཞིག། ངན་སོང་ལ་སྐྱེ་མི་སྐྱེ་མི་དགོས་པ་ཞིག་དེའི་བས་སྐྱེ་བ་དེ་ངན་སོང་སྐྱེ།